འོ་ད་འདི་ཤུགས་ཀྱིས་རྒྱ་མི་ལ་ཡང་ཤུགས་རྐྱེན་ཐེབས་ཡག་ཅིག་ཤེས་སོང་ཨ་ང་ཚོ་བསམ་བློ་སྦུ་སུ་དོག་པོ་མེད་པ་བྱས་བསམ་བློ་གུ་ཡངས་པོ་བྱས་བཏང་ནས་ཕུགས་རྒྱང་རིང་པོའི་ཆ་ནས་བསམ་བློ་བཏང་ན་ང་ཚོ་བོད་པ་ཏན་ཏན་དངོས་གནས་དྲང་གནས་ང་ཚོ་དཔེ་སྙིང་སྟོབས་ཡོད་སེམས་ཤུགས་ཡོད་ཨ་ནི་བསམ་བློ་ལ་སེམས་སྐྱིད་པོ་བྱེད་ཨ་ནི་ཧུར་ཐག་བྱེད་ཨ་བཀྲ་ཤིས་བདེ་ལེགས་ཐུགས་རྗེ་ཆེ། ཐེངས་འདིའི་བོད་མིའི་སྒྲིག་འཛུགས་ནང་སྲིད་ལས་ཁུངས་ཀྱི་གོ་སྒྲིག་འོག་ས་གནས་འགོ་འཛིན་རྣམས་ཀྱི་འཛིན་སྐྱོང་ཚོགས་ཆེན་ཐེངས་བཅོ་ལྔ་པ་འདིའི་ཐོག

ཉེ་ཆར་ཁོང་དགོན་པའི་མཁན་པོ་ནས་དགོངས་པ་ཞུས་པའི་ཚབ་ཏུ་ད་ཞག་དགེ་བཤེས་ལྷ་རམས་པ་རྗེ་བཙུན་རྡོ་རྗེ་ལགས་སོག་ཡུལ་དགའ་ལྡན་དགོན་པའི་མཁན་པོར་འདེམས་ཐོན་བསྐོ་གཞག་བྱུང་ཡོད་པ་རེད། ཟླ་བ་འདིའི་ཕྱི་ཚེས་དྲུག་ཉིན་སྤྱི་ནོར ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གིས་གསར་བསྐོས་མཁན་པོར་འཚམས་འདྲིའི་གསུང་འཕྲིན་ཞིག་མཛད་ཡོད་པའི་ནང་དུ།

རྒན་པ་དེ་འདྲ་ཁ་ཤས་ཅིག་བྱུང་བ་རེད། རེད་དེ་ཡིན་ན་ཡང་ད་དགེ་ལུགས་དགེ་བཤེས་ལྷ་རམས་པའི་གི་མཚན་གནས་བྱེད་མཁན་དེ་ནི་ཐོག་མ་ཆགས་དུས་རེད། སོང་ཙང་དེའི་དགེ་བཤེས་ལྷ་རམས་པའི་མཚན་གནས་བྱེད་མཁན་ཐོག་མ་ཡིན་དུས་ཁོ་རང་ལ་ཡང་ང་ཚོས་གྲྭ་ཚང་གི་སྒོ་ནས་དམིགས་བསལ། དྲ་ཐོག་ནས་ད་ཚིག་གི་འཚམས་འདྲི་ཞུ་ཡ་མ་གཏོགས་དངོས་སུ་བཅར་ཡ་བྱུང་ཡོད་མ་རེད་ལ། ཁོང་གིས་རྗེ་བཙུན་རྡོ་རྗེ་ལགས་གྲྭ་ཚང་དུ་སློབ་གཉེར་གནང་བའི་རིང་སློབ་སྦྱོང་བརྩོན་པར་གནང་བ་ལྟར་མདོ་སྔགས་གཉིས་ཀྱི་གཞུང་ལུགས་ཁག་ལ་ཡིད་དཔྱོད་འགྲན་བྲལ་རྩེ་ཕུད་སོན་པས་མ་ཚད།

ཉིན་གྲངས་བཞིའི་རིང་བཞུགས་སྒར་རྡ་རམ་ས་ལའི་གངས་སྐྱིད་དུ། བོད་མིའི་སྒྲིག་འཛུགས་ནང་སྲིད་ལས་ཁུངས་ཀྱི་ཁྱབ་ཁོངས་བོད་མི་ས་གནས་འགོ་འཛིན་རྣམས་ཀྱི་འཛིན་སྐྱོང་ཚོགས་ཆེན་ཐེངས་བཅོ་ལྔ་པ་དེ་བཞིན་བསྐོང་ཚོགས་གནང་ཞིང་སྐབས་དེར་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་བོད་མིའི་གཞིས་ཆགས་ཁག་གི་ཡུལ་མི་ཚོས་བོད་མིའི་སྒྲིག་འཛུགས་ཀྱིས་གཏན་འབེབས་གནང་བའི་ས་ཁང་བདག་འཛིན་དང་བེད་སྤྱོད་བྱེད་ཕྱོགས་ཀྱི་སྒྲིག་གཞི་ལ་བརྩི་སྲུང་དགོས་གལ་ཆེ་བ་གསུངས་ཤིང་དེ་སྔོན་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་སྤྱི་འཐུས་ལྷན་ཚོགས་ནས་བསྐྱར་བཅོས་གནང་བའི་ས་ཁང་སྒྲིག་གཞི་དེ་ཕྱི་རྒྱལ་ཁག་ཏུ་གནས་སྡོད་ས་ཁང་ཐོབ་པའི་བོད་མི་སུ་ཡིན་རུང་ཁང་སོ་སོའི་ནང་ལོ་གཉིས་རེ་ལ་ཉུང་མཐར་ཟླ་བ་གཅིག་གནས་སྡོད་བྱེད་དགོས་པའི་སྒྲིག་གཞི་ལ་ཚང་མས་ངེས་པར་དུ་བརྩི་སྲུང་དགོས་གལ་ཆེ་བའི་སྐོར་གསུངས་གནང་སོང། གཞིས་ཆགས་ལ་ཡང་ས་ཁང་བདག་པོ་རྒྱབ་བསྡད་ཡོད་པ་བྱས། ཨ་ནི་ཕྱི་རྒྱལ་དུ་ཕྱིན་ཡོད་པ་ཡིན་ན་ལོ་གཉིས་ནང་ལོགས་ལ་ཟླ་བ་གཅིག་ངེས་པར་དུ་གཞིས་ཆགས་འདིར་ཚུར་ཡོང་དགོས་རེད་ཟེར་ཕ་མ་ཕྲུ་གུ་སུ་ཡིན་པ་ཡིན་ནའང་སྤོ་བོ་རྨོ་མོ་སུ་ཡིན་པ་ཡིན་ནའང་ནང་མི་འདི་ནས་ཁྱོན་བསྡོམས་པས་གི་ད་ཉི་མ་ལྔ་ལྔ་བདུན་ཕྲག་གཅིག་གཅིག་ཉི་མ་བཅུ་ཟེར་ནས་ཡོང་གི་ཡོད་པ་ཡིན་ནའང་ཁྱོན་བསྡོམས་ནས་ནང་མི་འདི་ནས་ང་དེ་གཞིས་ཆགས་ལ་སླེབས་ཡོད་ད་ཉི་མ་འདི་ག་བསྡད་ཡིན་ད་ཟེར་ནས་ས་གནས་འགོ་འཛིན་དེ་ཡང་ཐོ་རྒྱབ་པ་བྱས་ས་གནས་འགོ་འཛིན་ལས་ཁུངས་ལ་ཐོ་རྒྱག་འདི་མ་བྱས་པ་ཡིན་ན། ཨ་ནི་ལོ་གཉིས་ཀྱི་རྗེས་ལ་ང་ཚོ་ས་ཁང་ཡར་ནང་སྲིད་ཀྱིས་བདག་པོ་བྱེད་ཀྱི་རེད་ཟེར་དེ་ཞུས་བཞག་ཡོད་རེད་བ། ད་འདི། ཁ་ཤས་ཕྱི་རྒྱལ་དུ་བསྡད་ཡོད་རེད་ཁ་ཤས་དོ་སྣང་བྱེད་ཀྱི་ཡོད་རེད་ཁ་ཤས་དོ་སྣང་བྱེད་ཀྱི་ཡོད་མ་རེད་ད་སོ་སོ་སོའི་ཁྱབ་ཁོངས་ནང་ལོགས་ལ་ཐོ་གཞུང་ཚང་མ་གཅིག་བླངས་བྱས། མི་ལ་འབྲེལ་བ་བྱས་ཁ་བྱང་དེ་ཚོ་ཚང་མ་སུ་བཟོས་ནས་ཁོ་ཚོར་ཕར་འབྲེལ་བ་བྱས་ད་ཁྲིམས་སྒྲིག་བསྐྱར་བཅོས་དེ་འདྲ་ཅིག་ཕྱིན་ཡོད་རེད་ད།

རྒྱ་གར་བྱང་ཤར་རྡོར་གླིང་ས་གནས་འགོ་འཛིན་པད་མ་ཚེ་རིང་ལགས་ཀྱིས་ཁོ་མོའི་ཁྱབ་ཁོངས་སུ་བོད་མི་ཉིས་སྟོང་མ་ཟིན་ཙམ་ཡོད་པ་གསུངས་ཤིང་ས་གནས་འགོ་འཛིན་གྱིས་ལས་ཁུར་ཞུས་ཏེ་ཟླ་བ་གཉིས་ལྷག་ཕྱིན་ཡོད་ནའང་ད་ལྟའི་ཆར་ཁུལ་འདིར་དཀའ་ངལ་ཆེ་ཤོས་ཤིག་ནི་བོད་མི་རང་ཉིད་ལ་དབང་བའི་ས་ཁང་ཞིག་མེད་པ་དེ་ཡིན་ཞེས་གསུངས་བྱུང། ད་ང་ཚོའི་གི་ཁོངས་ཀྱི་ད་དཀའ་ངལ་ཆེ་ཤོས་འདྲ་པོ་ཞེས་ཞུ་བ་ཡིན་ན་འདི་རེད། ད་ང་ཚོའི་དེ་ཕ་གི་ཁ་ཐོར་གཅིག་རེད། ཨ་འདི་ག་ལ་ད་ཕ་གི་ལ་གཞུང་གི་ཞིང་ས་ད་དེ་རིགས་དེ་ཁྱོན་ནས་ཡོང་མ་རེད་ཨ་འདི་ཅིག་དུས་ཕ་གི་ལ་ད་མི་ཕལ་ཆེར་བརྒྱ་ཆ་དགུ་བཅུ་ཡན་འདུག་ཕལ་ཆེར་ཚང་མ་ད་གར་ཞུགས་པར་ད་ད་ཁང་གླ་རྐྱང་རྐྱང་ཁང་གླར་བཞུགས་དེ་ངས་ཨོ་དེ་འདྲ་རྐྱང་རྐྱང་རེད་དཀའ་ངལ་གཙོ་བོ་འདྲ་ཅེ་ཕ་གི་ལ། གོང་ཞུས་ཚོགས་ཆེན་ཐོག་ས་གནས་འགོ་འཛིན་རྣམ་པས་འཛིན་སྐྱོང་ལས་དོན་འགན་འཁུར་ཞུ་ཕྱོགས་དང། ཁྱབ་ཁོངས་ལས་བྱེད་དང་མི་དམངས་ལ་འབྲེལ་ལམ་དམ་ཟབ་བྱ་ཕྱོགས་སྐོར། བཙན་བྱོལ་བོད་མི་ཡི་གཞིས་ཆགས་ཁག་གི་ས་ཁང་དམ་འཛིན་དང་བེད་སྤྱོད་བྱེད་ཕྱོགས་ཀྱི་སྒྲིག་གཞི་བསྐྱར་བཅོས་སོང་བའི་འབྲུ་དོན་སྤྱི་དང་ཁྱད་པར་ས་ཞིང་རྣམས་ཕྱི་མིར་བོགས་མར་གཏོང་རྒྱུ་འགོག་ཐབས་སྐོར། གཞིས་ཆགས་ཁག་ལ་ས་ཞིང་འདེབས་ལས་གཞི་རྒྱ་ཆེ་རུ་གཏོང་རྒྱུ་ཡི་ཐབས་ལམ་ཇི་ཡོད་སྐོར། དེ་བཞིན་ན་གཞོན་རོགས་སྐྱོར་ཚན་པ་ཡི་ལས་གཞི་དང་འབྲེལ་བའི་གནད་དོན་སོགས་གྲོས་གཞི་དོན་ཚན་དགུ་ཡི་ཐོག་གོ་བསྡུར་གནང་གི་ཡོད་པ་རེད། ཡང་རྒྱ་གར་བྱང་ཕྱོགས་ལ་དྭགས་ལ་སྤྱི་དོན་གྲུབ་བཀྲ་ཤིས་ལགས་ཀྱིས་ཁོང་གི་ཁྱབ་ཁོངས་སུ་བོད་མི་བདུན་སྟོང་ལྷག་གནས་སྡོད་བྱེད་ཀྱི་ཡོད་པ་དང་ཁུལ་འདིར་དཀའ་ངལ་ཆེ་ཤོས་ཤིག་ནི་ན་གཞོན་ལས་མེད་ཀྱི་གནད་དོན་དང་ས་ཁང་བདག་གཅེས་བྱེད་ཕྱོགས་ཀྱི་དཀའ་རྙོག་སོགས་ཡིན་པ་གསུངས་བྱུང། ད་དཀའ་ངལ་ཆེ་ཤོས་འདུག་དེ་ད་ད་ལྟའི་གི་ད་གཞིས་ཆགས་ཚང་མ་གཅིག་མཚུངས་འདྲ་ཅིག་རེད་ད་ན་གཞོན་ལས་མེད་ཀྱི་གནས་སྟངས་འདུག་ཤེས་རབ་པ་དེ་འདྲས་ཀྱི་ཅིག་རེད་དེ་ཡིན་དུས་ད་ད་ལྟའི་གི་མི་འབོར་འཕེལ་རྒྱས་འགྲོ་ཡག་དང་ས་ཁང་བདག་གཅེས་བྱེད་ཡག་དང་དེ་འདྲས་ཀྱི་ཡང་རྙོག་གཞི་མང་པོ་ཞིག་སླེབས་ཡོང་གི་འདུག་ད་དེ་ཚོ་ད་ལྟའི་གི་ས་ཆ་འདི་ཡིན་པས་ན་ད་ང་ཚོས་ད་ལྟའི land on lease ཟེར་བ་དེ་རྒྱ་གར་གཞུང་ཡག་ད་ཡོད་རེད་བ། དེ་ཚོ་ཡིན་པས་ན་ཡིག་ཆ་དེ་ཚོ་ཡིན་པས་ན་ཏན་ཏན་བདག་གཅེས་བྱས་རེད་ཡིག་ཆ་དེ་ཚོ་ངས་ད་དུས་ཚོད་ད་མ་སོང་ཡང་འདི་བསྒྱུར་དགོས་ཡ་ཡོད་པ་ཡིན་ན་རེད་ཁྲིམས་མཐུན་བཟོ་དགོས་ཡ་ཡིན་པ་ཡིན་ན་རེད་དེ་ཚོ་ཧ་ལས་པའི་གལ་ཆེན་པོ་ཞིག་འོ་དེ་འདྲའི་གནད་འགག་ཆེ་ཞིག་མཐོང་གི་འདུག་ཞུ། ད་རེས་ཚོགས་ཆེན་ཐོག་ས་གནས་འགོ་འཛིན་ན་གཞོན་མང་པོ་ཞིག་མཉམ་ཞུགས་གནང་འདུག་པ་མ་ཟད། བཙན་བྱོལ་བོད་མིའི་སློབ་གྲྭ་ཁག་ནས་སློབ་ཐོན་ཟིན་ཏེ་དེང་གི་ཤེས་ཡོན་ཐོབ་པའི་ས་གནས་འགོ་འཛིན་མང་པོ་ཞིག་འདུག་ཅིང། ནང་སྲིད་དྲུང་ཆེ་དཔལ་ལྡན་དོན་གྲུབ་ལགས་ཀྱིས་ད་རེས་ཚོགས་ཆེན་དེའི་བརྒྱུད་ནས་ས་གནས་དང་དབུས་ཀྱི་ལས་དོན་བྱེད་ཕྱོགས་དང་འབྲེལ་ལམ་ཇེ་ཟབ་ཏུ་ཡོང་བའི་རེ་བ་ཡོད་པ་གསུངས་ཤིང་གོང་ཞུས་གྲོས་གཞི་དོན་ཚན་དགུ་དེ་གཏན་འབེབས་ཀྱིས་དོན་ཕན་ལྡན་པའི་ལག་བསྟར་ཡོང་བའི་གདེང་ཚོད་ཡོད་ཅེས་གསུངས་ཀྱི་འདུག། ང་ཚོའི་གྲོས་གཞི་དགུ་ཡོད་ན་དགུ་ཆ་གལ་ཆེན་པོར་བྱས་དོན་ཚན་དགུ་ཆ།

གཞི་རྩའི་ཆ་ནས་བཀའ་ཤག་སྐབས་བཅུ་དྲུག་པའི་ངོས་ནས་གཞིས་ཆགས་སྲ་བརྟན་ནི་ཧ་ཅང་གི་གལ་འགངས་ཆེན་པོ་ཞིག་ལ་ངོས་འཛིན་བྱེད་མུས་ཡིན་པའི་ཁར། བོད་མིའི་གནས་ཡུལ་ས་གནས་ཁག་ཏུ་ནང་སྲིད་ལས་ཁུངས་ཀྱི་མིང་ཐོག་ཏུ་ས་ཁང་གང་མང་རག་ཐབས་གནང་མུས་ཡིན་པ་རེད། འོན་ཀྱང་གཞིས་ཆགས་རེ་ཟུང་ནང་ས་ཁང་སྒྲིག་གཞི་ལ་བརྩི་སྲུང་མ་བྱས་མཁན་རིགས་ཀྱང་ཡོད་པར་བརྟེན་སྲིད་སྐྱོང་མཆོག་གིས་མུ་མཐུད་ས་ཁང་སྒྲིག་གཞིར་བརྩི་སྲུང་མ་བྱས་མཁན་ཡོང་བ་ཡིན་ན་མ་འོངས་པར་རྒྱ་གར་གཞུང་དང་མཉམ་དུ་དཀའ་ངལ་འཕྲད་སྐབས་བོད་མིའི་སྒྲིག་འཛུགས་ངོས་ནས་ལྟ་རྟོག་བྱ་རྒྱུ་ཁག་པོ་ཆགས་ཀྱི་རེད་ཅེས་དེ་སྔ་གསུངས་ཡོད་པ་རེད།

གློག་བརྙན་དུས་སྟོན་གོ་སྒྲིག་པ་བསྟན་འཛིན་བསོད་ནམས་ལགས་ཀྱིས་འགྲེལ་བརྗོད་གནང་ཡོད། ཁྱོན་བསྡོམས་བྱས་ན་རིང་པོ་ཐུང་ཐུང་ཚང་མ་བསྡོམས་བྱས་ན་གློག་བརྙན་དགུ་བཅུ་ལྷག་ཙམ་ཅིག་དེ་ཡིན། གློག་བརྙན་དེ་ཚོ་ལུང་པ་བཞི་བཅུ་བཞི་བཅུ་རྩ་ས་ནས་ཡོང་གི་ཡོད་ད་དེ་བྱེད་དུས་རྒྱལ་སྤྱིའི་ད་འཛམ་གླིང་ག་ས་ག་ནས་གློག་བརྙན་དེ་ཡོད་པ་བྱས་མང་ཆེ་རྒྱ་གར་གློག་བརྙན་རེད། ཨ་ནི་ད་ལོ་དམིགས་བསལ་ང་ཚོ་གློག་བརྙན་བཟོ་མཁན་སྔར་དང་མི་འདྲ་མང་པོ་ཞེ་དྲག་སླེབས་ཤག་གློག་བརྙན་བཟོ་མཁན་ཁོ་རང་ཕལ་ཆེར

རྡ་རམ་ས་ལའི་གློག་བརྙན་དུས་སྟོན་འདི་ནི་དམིགས་བསལ་བོད་དང་འབྲེལ་བ་མིན་པར་རྒྱལ་སྤྱིའི་གློག་བརྙན་དུས་སྟོན་ཁོ་ནའི་ངོ་བོ་མཚོན་པའི་ལམ་ནས་གོ་སྒྲིག་གནང་ཡོད་པར་བརྟེན། འཛམ་གླིང་ཡུལ་གྲུ་འདྲ་མིན་དང་ལྷག་པར་དུ་རྒྱ་གར་གྱི་ཤེས་ཡོན་ཅན་དང་གློག་བརྙན་བཟོ་སྐྲུན་དང་འབྲེལ་ཡོད་སྒྱུ་རྩལ་བ་སོགས་ཧ་ཅང་མང་པོ་ཆེད་དུ་བཅར་ཡོད་པའི་དུས་སྟོན་ཚུགས་ཡུལ་ནི་རྡ་སྟེང་བོད་ཕྲུག་ཁྱིམ་སྡེའི་སློབ་གྲྭ་རུ་གློག་བརྙན་ཁང་ཡང་ཆེད་འཛུགས་ཀྱིས་སྟོན་གྱི་ཡོད་པར་བརྟེན།

སྲིད་བློན་ཨ་བྷ་ནེ་སི་ཡིས་རྒྱལ་ཁབ་གཉིས་ཀྱི་བར་ཚོང་འབྲེལ་བརྟན་བརླིང་གཏོང་རྒྱུའི་མུ་མཐུད་གྲོས་མོལ་བྱ་རྒྱུ་ཡིན་ལུགས་བརྗོད་ཡོད་པ་རེད། ཡང་གནས་ཚུལ་ནང་མགོ་ཁྲིད་གཉིས་ཐུག་འཕྲད་ཀྱི་རྗེས་སུ་དེའི་འབྲེལ་འདྲིས་སྐོར་ནས་ཟུང་འབྲེལ་གསལ་བསྒྲགས་སྤེལ་བའི་ནང། རྒྱལ་ཁབ་གཉིས་ཀྱི་བར་མུ་མཐུད་ཁྱབ་ཁོངས་མང་པོའི་སྐོར་ནས་འབྲེལ་འདྲིས་བྱེད་རྒྱུ་ཡིན་ལུགས་བཀོད་ཡོད་ཅིང། འགྲོ་བ་མིའི་ཐོབ་ཐང་དང་ལྷོ་རྒྱ་ནག་རྒྱ་མཚོ་སོགས་གནས་སྟངས་གལ་ཆེའི་སྐོར་གྲོས་མོལ་བྱས་ཡོད་མེད་སྐོར་གང་ཡང་གླེང་མེད་པ་རེད།

དེ་བཞིན་རྒྱ་ནག་ནང་རང་དབང་མེད་པའི་རྐྱེན་གྱིས་བསམ་ཚུལ་དྲི་ལན་བྱེད་ཐུབ་ཀྱི་མེད་པར་རྒྱ་ནག་གི་མི་དམངས་ལ་ཡང་སྐད་ཆ་དྲིས་མེད་ལུགས་བརྗོད་འདུག། ཡིན་ནའང་གོང་ཞུས་རྒྱལ་ཁབ་ཉི་ཤུ་རྩ་གསུམ་གྱི་ནང་མི་དམངས་ཀྱི་བསམ་ཚུལ་དྲི་ལན་བྱས་པའི་མཇུག་འབྲས་སུ། བྱང་ཨ་མི་རི་ཀ་དང་ཡོ་རོབ་ཨེ་ཤི་ཡའི་རྒྱལ་ཁབ་ཁག་གི་ནང་རྒྱ་ནག་གི་སྐོར་ལ་ལྟ་ཚུལ་ཡག་པོ་མེད་པ་དང།

གོང་ལྟར་དྲ་ཐོག་ཏུ་ལི་ཁེ་ཆང་ལ་བལྟས་པར་བརྩིས་པ་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ལ་སྨད་པ་བྱས་པར་བྲིས་པ་གི་ཡི་གེ་དེ་ཚོ་ཚང་མ་མེད་པ་བཟོས་ནས་དྲ་རྒྱ་དམ་བསྒྲགས་བྱེད་ཀྱི་ཡོད་པ་གི་གནས་ཚུལ་རྒྱལ་སྤྱིའི་གསར་འགྱུར་བརྒྱུད་ལམ་ཁག་མང་པོས་གནས་ཚུལ་འགོད་སྤེལ་བྱས་འདུག་གོང་བཞིན་ལི་ཁེ་ཆང་གི་སྐོར་རྒྱ་ནག་གཞུང་ཕྱོགས་ནས་གླེང་གཞི་ཉུང་དུ་གཏོང་ཐབས་དང། དེ་བཞིན་དྲ་ཐོག་བཀག་རྒྱ་གི་གནས་ཚུལ་སྤྱད་ནས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་ཨ་རིའི་ནང་བཞུགས་བོད་རྒྱ་བར་གནད་དོན་ཉམས་ཞིབ་པ་ཀུན་དགའ་བཀྲ་ཤིས་ལགས་ལ་བཅར་འདྲི་ཞུས་པར་ཁོང་གིས། ལི་ཁེ་ཆང་ནི་རྒྱ་ནག་གི་སྲིད་བློན་གཞན་དག་དང་བསྡུར་ན་མི་སྣ་འཇོན་ཐང་ཅན་ཞིག་ལ་ངོས་འཛིན་བྱེད་ཀྱི་མེད་ཀྱང། ཁོང་གི་བསམ་བློ་གཏོང་ཚུལ་དང་ལས་དོན་སྒྲུབ་ཚུལ་ཐོག་རྒྱ་ནག་ནང་མི་མང་པོ་ཞིག་གིས་དགའ་མོས་བྱ་ཡུལ་ཆགས་ཡོད་ལྟར། རྒྱ་ནག་གཞུང་ཕྱོགས་ནས་སྔོན་མ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོ་ལ་ཧུ་ཡའོ་པང་འདས་གྲོངས་ཕྱིན་པ་གི་སྐབས་སུ་སློབ་མ་ཚོ་གིས་མྱ་ངན་གྱི་བྱེད་སྒོ་རིམ་པ་སྤེལ་མཐར་འཛམ་གླིང་ཐེན་ཨན་མེན་དུ་གྲགས་པའི་སློབ་མ་གི་དམངས་གཙོ་ལས་འགུལ་དེ་བྱུང་བའི་དབང་གིས་ད་ལྟ་རྒྱ་ནག་གཞུང་ཞེད་སྣང་བྱེད་དགོས་པ་ཞིག་ཆགས་ཡོད་པ་གསལ་པོ་མཚོན་ཡོད་ཅེས་གསུངས་ཡོད། ད་དེ་འདྲས་ཀྱི་དམ་བསྒྲགས་བྱེད་དགོས་ཡག་གི་རྒྱུ་མཚན་གཙོ་བོ་ག་རེ་རེད་ཟེར་དུས་ད་ང་རའི་ལྟ་སྟངས་ཞུས་པ་ཡིན་ན་སྤྱི་བཏང་ལི་ཁེ་ཆང་འདི་ད་སྔོན་མ་སྲིད་བློན་ཟུར་བ་ཀྲུའུ་རུང་ཅི་ཝུན་ཅ་པའོ་ཝང་ཡང་ནང་ལྟར་གྱི། སྐད་གྲགས་ཆེན་པོ་དང་འཇོན་ཐང་ཆེན་པོ་འདྲ་པོ་ཅིག་ལ་བརྩི་གི་ཡོད་མ་རེད། ཡིན་ནའི་ལི་ལི་ཁེ་ཆང་གིས་བསམ་བློ་བཏང་སྟངས་དང་བྱེད་སྟངས་ཀྱི་ཐོག་ནས་མང་ཚོགས་དགའ་པོ་འདྲ་པོ་ཅིག་ཡོད་རེད། ད་དེ་འདྲ་འདྲ་པོ་ཅིག་གི་ཐོག་ནས་མྱ་ངན་འདྲ་པོ་ཅིག་ཚོགས་ཚོགས་མང་པོ་བྱས་པ་ཡིན་ན་བརྒྱད་ཅུ་གྱ་དགུ་སྤྱི་ཟླ་བཞི་པའི་ནང་ལ་ཧུ་ཡའོ་པང་གྲོངས་པའི་སྐབས་ལ་ཡང་ཨ་ནི་སློབ་ཕྲུག་གིས་གདུང་སེམས་མཉམ་སྐྱེད་ཀྱི་ལས་འགུལ་སྤེལ་ནས་ཨ་ནི་རིམ་པས་རིམ་པས་བྱས་རྒྱ་ཆེ་རུ་ཕྱིན་ནས་ཨ་ནི་མཐའ་མ་དེ་བརྒྱད་ཅུ་གྱ་དགུ་དྲུག་བཞིའི་གནམ་བདེ་སྒོ་མོ་ཆེའི་དོན་རྐྱེན་དེ་བྱུང་བ་རེད་བ། དེའི་ཞེད་སྣང་གིས་ཡིན་པ་དེ་གསལ་པོ་རེད་བསམ་གྱི་འདུག་ང་རའི་ལྟ་སྟངས་ལ་ཡ། དེ་མིན་ཡང་ལི་ཁེ་ཆང་དང་ཞི་ཅིན་ཕིན་གཉིས་བར་ལངས་ཕྱོགས་མི་མཐུན་པ་གི་འགལ་ཟླ་ཡོད་པ་ངོས་འཛིན་བྱེད་མཁན་མང་པོ་ཡོད་པ་ལྟར་ཀུན་དགའ་བཀྲ་ཤིས་ལགས་ཀྱིས་འགྲེལ་བརྗོད་གནང་སྐབས་ལི་ཁེ་ཆང་གིས་སྲིད་བློན་གཞོན་པ་གི་གོ་གནས་ལོ་ལྔ་དང་སྲིད་བློན་གྱི་གོ་གནས་ལོ་བཅུ་བཅས་ཁྱོན་བསྡོམས་བཅོ་ལྔ་གི་དུས་ཡུན་རིང་ཆེས་མཐའ་མ་གི་ལས་ཡུན་རིང་ཞི་ཅིན་ཕིན་གྱིས་ཁོ་གི་དབང་ཆ་དང་འགན་ཆ་ཚང་བ་བཀོལ་སྤྱོད་མེད་པའི་སྐོར་ཞིག་གསུངས་ན། ལི་ཁེ་ཆང་ལོ་བཅུ་སྲིད་བློན་དང་ལོ་ལྔ་སྲིད་བློན་གཞོན་པ་བྱས་ཏེ་ཁྱོན་བསྡོམས་ལོ་བཅོ་ལྔ་བྱས་པའི་ནང་ལོ་མཐའ་མའི་ལོ་ལྔ་དེ་ནང་ལ་ལི་ཁེ་ཆང་དབང་ཆ་དེ་ཞེ་པོ་ཅིག་ཉུང་རུ་བཏང་ཡོད་རེད་ཡོད་རེད་སྤྱི་བཏང་རྒྱལ་སྲིད་སྤྱི་ཁྱབ་ཁང་གི་སྲིད་བློན་དེས་དཔལ་འབྱོར་འགན་གཙོ་བོ་འཁྱེར་གྱི་ཡོད་རེད་ད་ཞི་ཅིན་ཕིན་ཡར་སླེབས་པའི་རྗེས་ཀྱི་ལས་རྒྱུན་གཉིས་པ་གསུམ་པ་ནས་བྱས་རྗེས་ཨ་ནི་གཅིག་དཔལ་འབྱོར་སྒྱུར་བཅོས་ཀྱི་ཚོགས་ཆུང་ཟེར་རོ་རྒྱལ་ཁབ་བདེ་འཇགས་ཀྱི་ཚོགས་ཆུང་ཟེར་རོ་འདྲ་མི་འདྲ་བཙུགས་ཨ་ནི་འདི་གྲས་ཀྱི་ཚོགས་ཆུང་གི་ཚོགས་གཙོ་དེ་ཞི་ཅིན་ཕིན་གྱིས་ཉར

དེ་གི་སྐོར་ཀའོ་ཡི་གེ་རེས་གཟའ་ལྷག་པ་ཉིན་འགྲིམ་འགྲུལ་ཆ་ཚང་བཀག་སྡོམ་རྩིས་པོ་གི་ཁར་ཧྲི་རོ་དཔའ་བོ་གི་དུར་ཁྲོད་ལ་གཞན་སྨན་གྱི་ཕུང་པོ་སྤྱན་འདྲེན་སོགས་ཀྱི་མཛད་སྒོ་སྔ་དྲོ་ངེས་པར་དུ་ཚང་རྒྱུ་དགོས་པ་དང་ད་ལྟ་གནམ་བདེ་སྒོ་མོ་སྒོ་རྒྱག་ཟིན་པ་དང་གནམ་བདེ་སྒོ་མོ་གི་ཤར་ཕྱོགས་ཀྱི་མེ་འཁོར་འབབ་ཚིགས་ཡོངས་སུ་སྒོ་རྒྱག་ཡོད་པ་རེད་ཅེས་བརྗོད་འདུག།

ལི་ཁེ་ཆང་གི་ཕུང་པོ་རེས་གཟའ་པ་སངས་ཉིན་ཡང་ཆེད་མངགས་གནམ་གྲུ་གི་བརྒྱུད་ནས་ཧྲང་ཧའེ་ནས་པེ་ཅིང་ལ་འོར་འདྲེན་བྱས་པ་དང། རྒྱ་ནག་མི་མང་ཚོ་རང་འགུལ་ངང་ཨན་ཧུའེ་ཞིང་ཆེན་ཧེ་ཧྥེ་གྲོང་ཁྱེར་ནང་གི་ལི་ཁེ་ཆང་གི་ཕ་ཡུལ་བཞུགས་གནས་ལ་སོང་ནས་གྲལ་བསྒྲིགས་ནས་མེ་ཏོག་མཆོད་པ་ཕུལ་ཡོད་འདུག་ལི་ཁེ་ཆང་ནི་སྔོན་རྒྱ་ནག་གི་མགོ་ཁྲིད་མཐོ་ཤོས་ཨང་རིམ་གཉིས་པ་དེ་ཡིན་པ་དང་རྒྱ་ནག་གི་དཔལ་འབྱོར་སྐོར་ལ་ལམ་སྟོན་གྱིས་མི་ལོ་བཅུ་ཙམ་སོང་ཟིན་པ་རེད་དེ་མཚམས་ཕྱི་ལོ་ཉིས་སྟོང་ཉེར་གཉིས་ལོའི་ཟླ་བཅུ་བ་ནང